རྣམ་ཤེས་ཁམས་དག་སོ་སོ་དང་ལྷན་ཅིག་ཏུ་ཡང་ཐོབ་པ་ཡོད་ཟེར་དེ་ཀའི་མུ་བཞི་གི་ནང་ནས། སོ་སོ་དང་ཟེར་དགའ་མུ་དང་པོ་གཉིས་པོ་དེ་བསྟན་པ་ཡིན་ཟེར་གྱི་འདུག་ཁ་སང་ཡོང་ན་སོ་སོ་དང་ཟེར་མཁན་དེ་གིས་མུ་དང་པོ་གཉིས་པོ་དཔེར་ན། མིག་གསར་དུ་ཐོབ་ལ་མིག་གི་རྣམ་ཤེས་གསར་ཐོབ་མ་ཡིན་པ་མུ་གཅིག་བྱས། མིག་གི་རྣམ་ཤེས་གསར་དུ་ཐོབ་པ་ཡིན་པ་མིག་གསར་དུ་ཐོབ་པ་མ་ཡིན་པ་མུ་གཉིས་བྱས་ཏེ་སོ་སོ་བ་བྱས་མུ་དང་པོ་གཉིས་པོ་དེ་བྱས། ལྷན་ཅིག་ཏུ་ཡང་ཟེར་མཁན་དེ་གིས་གཉིས་ཀ་ཡིན་པ་མུ་དེ་བྱས། དེ་ནས་མིག་དང་མིག་གི་རྣམ་པར་ཤེས་པ་གཉིས་ཀ། དུས་མཉམ་དུ་གསར་དུ་ཐོབ་པ་ཅིག་ཡང་ཡོད་དེ་ལྷན་ཅིག་ཏུ་ཡང་ཟེར་མཁན་དེ་ནི་གཉིས་ཀ་གསར་ཐོབ་མ་ཡིན་པ་ཡོད་དེ་ཡོད་དེ་ཁྱོད་དེ་ནི་མུ་བཞི་ཡིན་འདུག་ཟེར་བ་རེད་བ་མིག་དང་ནི་རྣམ་ཤེས་ཁམས་དག་སོ་སོ་དང་ལྷན་ཅིག་ཏུ་ཡང་ཐོབ་པ་ཡོད་དེ། ཚིག་ཕྱེད་དང་གསུམ་འདུག་ཚིག་ཕྱེད་དང་གསུམ་པོ་དེ་མུ་བཞི་བསྒྲིགས་པ་རེད་མུ་བཞི་བསྒྲིགས་ཁར་ཁ་སང་དེ་འདྲས་བསྒྲིགས་སོང།

ནི་རྣ་བའི་རྣམ་པར་ཤེས་པ་ཐུགས་ཀར་མ་བཅག་པ་ཐུགས་སུ་མ་བཅག་ཅིང་ཡིན་པར་ཏེ། ད་དེ་འདི་གི་ཤེས་ཡ་དེ་དེ་འདྲ་ཞིག་ཡིན་པ་རེད་མིག་དང་ནི་རྣམ་ཤེས་ཁམས་དག་སོ་སོ་དང་ལྷན་ཅིག་ཏུ་ཡང་ཐོབ་པ་ཡོད། མུ་བཞི་དང་གང་དག་མུ་བཞི་ཡོད། རིམ་གྱིས་ཅན་ཐོབ་མཁན་ཡང་ཡོད་དུས་མཉམ་ཐོབ་མཁན་ཡང་ཡོད། ད་དེ་འདྲ་ཞིག་བསྟན་པ་རེད།